པའི་ཐོབ་པའི་བར་དུ་རྟག་ཏུ་ཚེ་རབས་དྲན་པ་དང་ཡོན་ཏན་གྱི་སྣོད་རབ་ཏུ་འབྱུང་བ་ཐོབ་པར་ཤོག། རབ་བྱུང་ཐོབ་པར་ཤོག། བདག་ནི་ཁ་ཟས་གྱི་ནས་ཀྱང་གྱི་ནས་ཀྱང་ཉམས་དང་ལྡན་ཞིང་འཚོ་བར་ཤོག། ཚེ་རབས་ཀུན་ཏུ་དབེན་གནས་པ་ཕུན་སུམ་ལྡན་པ་ཐོབ་པར་ཤོག་བདག་ནི་ཁ་ཟས་ངན་ངོན་ཙམ་གྱིས་གྱི་ནས་ཟེར་མཁན་གྱི་ནས་གྱི་ནར་གནས་པ་ཟེར་ན་ངན་ངོན་ཙམ་གྱི་ཁ་ཟས། ཁ་ཟས་ངན་ངོན་ཙམ་གྱིས་ཀྱང། ལུས་ཉམས་དང་ལྡན་ཞིང་བདེ་བར་འཚོ་བར་ཤོག། ཚེ་རབས་ཀུན་ཏུ་ལུས་སེམས་འདུ་འཛིས་དབེན་པར་གནས་པ་ཕུན་སུམ་ཚོགས་པ་དང་ལྡན་པ་ཐོབ་པར་གྱུར་ཅིག། གཉིས་པ་འཇམ་པའི་དབྱངས་ཀྱིས་དངོས་སུ་རྗེས་སུ་འཛིན་པར་སྨོན་པ་ནི་གང་ཚེ་བལྟ་བར་འདོད་པའམ་ཅུང་ཟད་དྲི་བར་འདོད་ན་ཡང་མགོན་པོ་འཇམ་དབྱངས་དེ་ཉིད་ནི་གེགས་མེད་པར་ཡང་མཐོང་དེ་ཉིད་ནི་གེགས་མེད་པར་ཡང་མཐོང་བར་ཤོག། གང་གི་ཚེ་ཐུབ་པའི་གསུང་རབ་སོགས་བལྟ་བར་འདོད་པའམ། དོན་ལྡན་གྱི་ཡི་གེ་ཅུང་ཟད་འབྲི་བར་འདོད་ན་ཡང་དོན་དང་ལྡན་པའི་ཡི་གེ་ཅུང་ཟད་བྲི་བར་འདོད་ན་ཡང། ཅུང་ཟད་བྲི་བར་འདོད་ན་ཡང། དོན་ལྡན་གྱི་ཡི་གེ་ཅུང་ཟད་སོ་སོས་བྲི་བར་འདོད་པ། མགོན་པོ་འཇམ་དབྱངས་དེ་ཉིད་ནི་དངོས་སུ་མཐོང་བ་ལ་སྒྲིབ་པར་བྱེད་པའི་གེགས་མེད་པར་དེ་མ་ཐག་ཏུ་མཐོང་བར་ཤོག། གང་འདོད་ལྟ་བར་འདོད་པ་གསུང་རབ་སྤོང་འབྲེལ་ལྟ་འདོད་པ། ཡང་ན་མེད་ན་ཡི་གེ་ཅུང་ཟད་དེ་འདྲ་བརྩམ་རྩོམ་པ་རྩོམ་རྒྱག་ཡིག་ཅུང་ཟད་དེ་འདྲ་བྲིས་འདོད་ན་ཡང། མགོན་པོ་འཇམ་དབྱངས་དེ་ཉིད་ནི་གེགས་མེད་པར་ཡང་དེ་མཐོང་ན་དེ་ནི་ཁོག་ཕུན་སུམ་ཚོགས་པ་དགའ་འདུས་གསུམ་པ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་གནས་པར་སྨོན་པ་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་གནས་པར་སྨོན་པའོ་ཕྱོགས་བཅུའི་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཀུན་དོན་བསྒྲུབ་པའི་ཕྱིར་ཇི་ལྟར་འཇམ་དབྱངས་ལ་སོགས་པ་ཇི་ལྟར་འཇམ་དབྱངས་སྤྱོད་མཛད་པ་བདག་གི་སྤྱོད་པའང་དེ་འདྲར་ཤོག་ཕྱོགས་བཅུའི་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཀུན་གྱི་གནས་སྐབས་དང་མཐར་ཐུག་གི་དོན་བསྒྲུབ་པའི་ཆེད་དུ་ཇི་ལྟར་འཇམ་དབྱངས། འཇམ་དབྱངས་སྤྱོད་པ་མཛད་པ་དེ་བཞིན་དུ་བདག་གི་སྤྱོད་པའང་དེ་འདྲར་ཤོག། བཞི་པ། གཞན་དོན་མཐར་ཕྱིན་པར་སྨོན་པ་ནི་ཇི་སྲིད་ནམ་མཁའ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཇི་སྲིད་འཁོར་བར་གནས་པ་དང་འཁོར་བར་འཁོར་བའི་འགྲོ་བ། ཇི་སྲིད་གནས་པ་དེ་སྲིད་དུ་བདག་ནི་གནས་པར་གྱུར་ནས་འགྲོ་བའི་སྡུག་བསྔལ་མཐའ་དག་སེལ་བར་ཤོག། འགྲོ་བའི་སྡུག་བསྔལ་གང་ཅིའང་རུང་དེ་ཀུན་བདག་ལ་སྨིན་གྱུར་ཅིག། བྱང་ཆུབ་སེམས་དཔའི་དགེ་འདུན་གྱིས་འགྲོ་བ་བདེ་ལ་འགོད་པར་ཤོག། འགྲོ་བའི་སྡུག་བསྔལ་གང་ཅི་ཡང་རུང་དེ་ཀུན་བདག་ལ་སྨིན་གྱུར་ཅིག།

གསུམ་པ་བཀའ་དྲིན་དྲན་པའི་ཕྱག་འཚལ་བ་ནི་རྗེ་བཙུན་འཇམ་དབྱངས་ལ་དང་གསུམ་པ་བཀའ་དྲིན་དྲན་པའི་ཕྱག་འཚལ་བ་ནི་གང་གི་དྲིན་གྱིས་དགེ་བློ་བྱུང་འཇམ་པའི་དབྱངས་ལ་ཕྱག་འཚལ་ལོ། བདག་རྐྱེན་དགེ་བའི་བཤེས་གཉེན་ཁྱད་པར་ཅན་གང་གི་དྲིན་གྱིས་བྱང་ཆུབ་སེམས་བྱང་ཆུབ་ཀྱི་སེམས་བསྒོམ་པ་དང་སྤྱོད་པ་ལ་སློབ་པ་དང་དེ་དག་བརྗོད་བྱར་བྱས་ནས་བསྟན་བཅོས་རྩོམ་པའི་དགེ་བའི་བློ་བྱུང་བའི་བདག་རྐྱེན་འཇམ་པའི་དབྱངས་ལ་ཕྱག་འཚལ། གང་གི་དྲིན་གྱིས་བདག་དར་བ་དགེ་བའི་བཤེས་ལའང་བདག་ཕྱག་འཚལ། གང་གི་དྲིན་གྱིས་བདག་བསླབ་པ་ལ་བཀོད་པ་དང་ཐོས་བསམ་སྒོམ་གསུམ་ལ་སོགས་པའི་རྟོགས་པ་སྐྱེ་བའི་སྒོ་ནས་བདག་རྒྱུད་ལ་དགེ་བའི་ཕྱོགས་དར་བར་མཛད་པའི་དགེ་བའི་བཤེས་གཉེན་ལ་ཡང་བདག་ཕྱག་འཚལ། ལེའུ་ཐ་མ་འདིས་གནས་སྐབས་དང་མཐར་ཐུག་གི་སྨོན་གནས་ཐམས་ཅད་འདུན་པ་དྲག་པོས་བསྒྱུར་བར་བྱེད་པའི་བསྔོ། བསྒྱུར་བར་བྱེད་པའི་བསྔོ་བས་ཁྱད་པར་དུ་བྱས་ནས་ལུས་ལོངས་སྤྱོད་དགེ་རྩ་གཞན་དོན་དུ་བཏང་བའི་སྦྱིན་པ་ལ་སློབ་ཚུལ་རྒྱས་པར་བཤད་ཅིང། གོང་དུ་ཡང་བར་སྐབས་སུ་སྦྱིན་པ་ལ་སློབ་ཚུལ་བཤད་པས་སྦྱིན་པ་ལ་སློབ་པའི་ལེའུ། ལེའུ། ལོགས་སུ་ཟེར་ན་མི་འདུག། ལོགས་པ་མ་མཛད་པ་ཡིན།

དགེ་བ་ནམ་ཡང་ཟད་པ་མེད་པ་དང་གོང་དུ་སྤེལ་ཕྱིར་བསྔོ་བས་བརྒྱན་པ་གཅེས་ཚིགས་བཅད་བརྒྱད་རྩ་བཞི་འོ་ལེའུ་ལྔའི་ལེའུ་ཚིགས་བཅད་བསྡུ་བའི་ཚིགས་སུ་བཅད་པའོ། གཉིས་པ་ལེའུ་ལེའུའི་མཚན་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བསྔོ་བ་ཞེས་བྱ་བའི་ལེའུ་སྟེ་བཅུ་པའོ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་རྣམ་བཤད་རྒྱལ་སྲས། འཇུག་ངོགས་ཞེས་བྱ་བ་ཡོངས་སུ་བསྔོ་བའི་ལེའུ་ཞེས་བྱ་བ་སྟེ་ལེའུ་བཅུ་པའི་འགྲེལ་པའོ། བཞི་པ་མཇུག་གི་དོན་ལ་གཉིས་བསྟན་བཅོས་གང་གིས་མཛད་པ་གང་གིས་བསྒྱུར་བའི་ཚུལ་དང་པོ་བསྟན་བཅོས་གང་གིས་མཛད་པ་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་སློབ་དཔོན་ཤཱནྟི་དེ་བས་མཛད་པ་ཤཱནྟི་ཞི་བ་ལྷས་མཛད་པ་རྫོགས་སོ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་སློབ་དཔོན་ཆེན་པོ། ཤཱནྟི་དེ་བ་ཞི་བ་ལྷ་ཞེས་རྗེ་བཙུན་འཇམ་པའི་དབྱངས་ཀྱིས་དངོས་སུ་རྗེས་སུ་བཟུང་ཞིང། རྒྱལ་སྲིད་མཆིལ་མའི་ཐལ་བ་བཞིན་དུ། རྒྱལ་སྲིད་མཆིལ་མའི་ཐལ་བ་བཞིན་དུ་དོར་ནས། ངོ་མཚར་བའི་སྤྱོད་པ་དུ་མ་དང་ལྡན་པའི་བྱང་ཆུབ་སེམས་དཔའི་སྤྱོད་པ་རྫོགས་པར་མཛད་པ་ཁྱད་པར་དུ་རྣལ་འབྱོར་བླ་མེད་ཀྱི་ཤིན་ཏུ་སྤྲོས་མེད་ཀྱི་སྤྱོད་པ་སྤྱད་ནས་རྡོ་རྗེ་འཆང་གི་གོ་འཕང་སྒྲུབ་པར་མཛད་པ་དེས་མཛད་པ་དང་དེའི་ཚིག་དོན་ལེགས་པར་བཤད་པ་རྫོགས་སོ། གཉིས་པ་གང་གིས་བསྒྱུར་ཚུལ་ནི་རྒྱ་གར་གྱི་མཁན་པོ་སརྦ་ཛྙཱ་དེ་ཟེར་གོ་པ་གང་ཟེར་གོ་པ་སརྦ་ཛྙཱ་དེ་དང་ཞུ་ཆེན་གྱི་ལོ་ཙཱ་བ་བན་དེ་དཔལ་བརྩེགས་ཀྱིས་ཁ་ཆེའི་དཔེ་ལས་བཏུས་ཏེ་གཏན་ལ་ཕབ་པ་ལས་སླད་ཀྱིས་རྒྱ་གར་གྱི་མཁན་པོ་དྷརྨ་ཤྲཱི་བྷ་དྲ་དང་ཞུ་ཆེན་གྱི་ལོ་ཙཱ་བ་བན་དེ་རིན་ཆེན་བཟང་པོ་དང། ཤཱཀྱ་བློ་གྲོས་ཀྱིས་ཡུལ་དབུས་ཀྱི་དཔེ་དང་འགྲེལ་པ་དང་མཐུན་པར་བཅོས་ཤིང་བསྒྱུར་ཏེ་གཏན་ལ་ཕབ་པའོ། ས་དུས་ཕྱིས་རྒྱ་གར་གྱི་མཁན་པོ་སུ་མ་ཏི་ཀིརྟི་དང་ཞུ་ཆེན་གྱི་ལོ་ཙཱ་བ་དགེ་སློང་བློ་ལྡན་ཤེས་རབ་ཀྱིས

སླད་ཀྱིས་རྒྱ་གར་གྱི་མཁན་པོ་དྷརྨ་ཤྲཱི་བྷ་དྲ་ཟེར་ན་ཆོས་དཔལ་ཡིན་པས་ཆོས་དཔལ་བཟང་པོ་དང་ཞུ་ཆེན་གྱི་ལོ་ཙཱ་བ་རིན་ཆེན་བཟང་པོས་ལེགས་པར་བསྒྱུར་ཏེ་གཏན་ལ་ཕབ་པའོ། ཡང་སླད་ཀྱིས་རྒྱ་གར་གྱི་མཁན་པོ་ཤཱཀྱ་བློ་གྲོས་དང་ལོ་ཙཱ་བ་རིན་ཆེན་བཟང་པོས་ཡུལ་དབུས་ཀྱི་དཔེ་དང་འགྲེལ་པ་དང་མཐུན་པ་ལྟར་བསྒྱུར་ཅིང་བཅོས་ཏེ་གཏན་ལ་ཕབ་བོ། ཡང་དུས་ཕྱིས་བལ་ཡུལ་གྱི་པཎྜི་ཏ་བལ་པོ། དགོས། དེ་ནི་བཏགས་པ་ཐམས་ཅད་མཁྱེན་པ་ཆུང་ངུར་གྲགས་པ་སུ་མ་ཀིརྟི་ལེགས་པའི་བློ་གྲོས་གྲགས་པ་དང་བོད་ཀྱི་རྔོག་ལོ་ཤཱཀྱའི་དགེ་སློང་བློ་ལྡན་ཤེས་རབ་ཀྱིས་ཁ་ཆེའི་དཔེ་དང་བསྟུན་ནས་ལེགས་པར་བཅོས་ཤིང་བསྒྱུར་ཏེ་འཆད་ཉན་གྱིས་གཏན་ལ་ཕབ་བོ། རྔོག་འགྱུར་གྱི་རྩ་བ་རྐྱང་པ་དང་འགྲེལ་པའི་འགྱུར་གྱི་རྩ་ཚིག་ཀྱང་མི་མཐུན་པ་མང་དུ་སྣང་ཞིང་རྩ་བ་ཡང་མི་མཐུན་པ་དུ་མ་སྣང་བས་དོན་ལ་ཞིབ་ཏུ་དཔྱད་ནས་བཀོད་པའོ། ས་ད་ནི་འོག་ནས་ཀྱི་ཚུལ་ཡིན། དོན་ལ་ཞིབ་ཏུ་དཔྱད་ནས་བཀོད། ཐུབ་པའི་བརྟུལ་ཞུགས་མཆོག་གི་གོ་བསྣམས་ཤིང་ཟེར་ནས་རྒྱལ་ཚབ་རྗེས་གསུངས། ཐུབ་པའི་བརྟུལ་ཞུགས་མཆོག་གི་གོ་བསྣམས་ཤིང་ཤེས་རབ་མཚོན་གྱིས་གཞན་སྡེ་མ་ལུས་འཇོམས། དཔའ་བོ་ཆེན་པོ་མི་རྗེ་ཞི་བ་ལྷའི། གཞུང་གི་ཚིག་དོན་ཙམ་ཞིག་ལེགས་པར་བཤད། སྔོན་ཆད་ཕྱོགས་འདིར་རྣམ་བཤད་མང་ཡོད་ཀྱང། སྐར་མའི་ཚོགས་ཀྱིས་གཟུགས་ལ་ཇི་བཞིན་དུ། འཕགས་མཆོག་ཀུན་གྱིས་བགྲོད་པར་བྱ་བའི་ལམ། རྟེན་འབྱུང་མཐའ་དག་ཇི་བཞིན་གསལ་མ་ནུས་སོ། དེ་གསལ་པོ་ནུབ་ཀ་ནས་རྒྱལ་ཚབ་རྗེས་གསུངས་མོད། སྐར་མའི་ཚོགས་ཀྱིས་གཟུགས་ལ་ཇི་བཞིན་དུ། འཕགས་མཆོག་ཀུན་གྱིས་འདོད་པར་བྱ་བའི། འཕགས་མཆོག་ཀུན་གྱིས་བགྲོད་པར་བྱ་བའི་རྟེན་འབྱུང། མཐའ་དག་ཇི་བཞིན་གསལ་མ་ནུས། སྔོན་ཆད་ཀྱི་འགྲེལ་པ་མཛད་ཀྱི་འདུག། མཚུངས་མེད་ཆོས་ཀྱི་སྤྱན་ལྡན་བླ་མ་དང། ཐུགས་རྗེའི་དབང་གྱུར། བློ་གྲོས་ཀྱིས་མཐོང་ཞིང། གྲགས་པའི་འོད་སྟོང་ཕྱོགས་བཅུར་འཕྲོ་བ་ཅན། བཤེས་གཉེན་དམ་པས་བཤེས་གཉེན་དམ་པས་ལེགས་པར་བཤད་པ་ལས། རྟེན་འབྱུང་མཐའ་དང་བྲལ་བའི་དབུ་མའི་དོན། མགོན་པོ་ཀླུ་སྒྲུབ་བཞེད་པ་ཇི་བཞིན་དུ། སངས་རྒྱས་བསྐྱངས་དང་ཟླ་གྲགས་ཞི་བའི་ལྷ། དགོངས་པ་གཅིག་པ་ཇི་བཞིན་གསལ་བར་བཤད་སོ། རྒྱལ་ཚབ་ཐམས་ཅད་མཁྱེན་པས་རྗེ་བླ་མའི་བཀའ་དྲིན་ལ་བརྟེན་ནས་སུ། ཇི་སྲིད་རྗེ་བླ་མ་མ་འཕྲད་བར་དུ་དེ་ནས་ཟབ་མོ་དབུ་མའི་དོན་ཕྱོགས་ཙམ་ཡང་རྟོགས་པར་མ་གྱུར་ཟེར་ཡག་གཅིག་ཅེས་ཁ་སང་བྱུང་སོང། མགོན་པོ་ཀླུ་སྒྲུབ་བཞེད་པ་ཇི་བཞིན་དུ་སངས་རྒྱས་བསྐྱངས་ཟླ་བ་གྲགས་པ་ཞི་བ་ལྷ། ཁོ་ཚོ་དགོངས་པ་གཅིག་ཡིན། དགོངས་པ་གཅིག་པ་ཇི་བཞིན་གསལ་བར་བཤད། རྒྱལ་སྲས་དམ་པའི་གསུང་ནི་རྟོགས་པར་དཀའ། བློ་གྲོས་ཉམ་ཆུང་སྦྱངས་པའི་སྟོབས་དམན་པས། གལ་ཏེ་འདི་ལ་ནོངས་པའི་ཚོགས་མཆིས་ན། བླ་མ་ལྷར་བཅས་རྣམས་ཀྱིས་བཟོད་པར་མཛོད། འདིར་འབད་དགེ་བ་རབ་དཀར་ཅི་ཡོད་དེས། སྲིད་ཞིའི་རྒུད་པས་བཅིངས་པའི་འགྲོ་བ་རྣམས། བྱང་ཆུབ་སེམས་མཆོག་སྤྱོད་ལ་འདིར་ཞུགས་ནས་མི་གནས་མྱ་ངན་འདས་པ་ཐོབ་པར་ཤོག། བདག་ཀྱང་དེང་ནས་ཚེ་རབས་ཐམས་ཅད་དུ་ཐུབ་པའི་བརྟུལ་ཞུགས་ཡང་དག་མནོས་བྱས་ཏེ་བྱང་ཆུབ་སེམས་དང་ནམ་ཡང་མི་འབྲལ་བའི་དལ་འབྱོར་རྟེན་ལ་སྙིང་པོ་ལེན་པར་ཤོག། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་རྣམ་བཤད་རྒྱལ་སྲས་འཇུག་ངོགས་ཞེས་བྱ་བ་འདི་འགྲོ་བ་དུ་མའི་འདྲེན་པ་དམ་པ་སྡོམ་པ་གསུམ་དང་ལྡན་ཞིང་མདོ་སྔགས་ཀུན། མདོ་སྔགས་ཀྱི་གཞུང་མང་དུ་ཐོས་པའི་ཕ་རོལ་ཏུ་སོན་པ། བླ་མ་ཆོས་སྐུ་བ་བསོད་ནམས་དཔལ་བས་ཀྱང་ལན་དུ་མར་བསྐུལ་བ་དང་བསྟན་པ་རིན་པོ་ཆེ་ཁུར་འཛིན་པ་ལ་མི་ངལ་ཞིང་མདོ་སྔགས་ཀྱིས་བསྡུས་པའི་གཞུང་གི་གནད་དུ་མ་ཐུགས་སུ་ཆུད་ནས་བསླབ་པ་གསུམ་ལ་གཅེས་སྤྲས་སུ་བྱེད་པའི་བཤེས་གཉེན་ནམ་མཁའ་བཟང་པོ་བ་དང་བླ་མ་བྲག་སྲིན་བ་གཉིས་ཀྱིས་མདོ་ཁམས་སྟོད་ནས་འབུལ་བ་མེ་ཏོག་དང་བཅས་ཏེ་ཡང་ཡང་བསྐུལ་ཞིང་ཁྱད་པར་དུ་བླ་མ་བྲག་སྲིན་བས་མེ་ཏོག་རྒྱ་ཆེན་པོ་དང་བཅས་ཏེ་ནན་ཆེར་བསྐུལ་བ་ལ་བརྟེན་ནས

བཀའ་དྲིན་ལ་བརྟེན་ནས།